འོ་རེད། བྱང་ཆུབ་གཞུང་ལམ་ནང་ལ་བྱས་ན། བྱ་བ་གཏན་ལ་འབེབས་པ་ནས་བསོད་ནམས་བྱེད་པའི་བར་བརྒྱད་ནོ། ད་ནི་ལ་འབྲས་འདུས་རྩ་ནི། བྱ་བ་གཏན་ལ་འབེབས་པ་ནས་རང་བགྲངས་ན་འགྲིག་ནི་ལ་དེ་འཐད་པ་ཅིག་བགྲངས་མི་དེ། བྱ་བ་གཏན་ལ་མི་བྱེད་བྱ་བ། བྱ་བ་གཏན་ལ་འབེབས་པ་བྱེད་བྱ་བ་གཏན་ལ་འབེབས་པ་ལམ་དུ་འགྲོ་བ་སྐད་སློབ་པ་ལས་ཀྱི་མཐའ་བཟང་པོ་ལ་སྦྱོར་བ་ལོངས་སྤྱོད་སྲུང་བ་འཁོན་གཅོད་པ་དགའ་སྟོན། དུས་ངེས་པའི་བསོད་ནམས་ཀྱི་ལས། བསོད་ནམས་བྱ་བ་དུས་མ་ངེས་པའི་བསོད་ནམས་ལ་བརྩོན་པ་སྟེ། བསོད་ནམས་དེ་འདྲ་གི་བྱ་བ་བརྒྱད། བསོད་ནམས་ལ་བརྩོན་པ་དེ་བྱ་བ་བརྒྱད། བྱ་བ་བརྒྱད་པོ་དེ་ལ། བྱ་བ་བརྒྱད། བྱ་བ་བརྒྱད་པོ་གང་རུང་ལ་བརྩོན་པ་སྟེ་གྲོགས་བྱེད་དགོས་པ། བརྒྱད་པོ་གང་རུང་ལ་གྲོགས་བྱེད་འོས་པའི་ཚེ་ཁོང་ཁྲོ་དང་ལེ་ལོ་སོགས་ཀྱི་དབང་གིས་གྲོགས་སུ་མི་འགྲོ་ན། དགོས་པའི་གྲོགས་སུ་མི་འགྲོ་བའི་ཉེས་བྱས། དགོས་པའི་གྲོགས་སུ་མི་འགྲོ་བའི་ཉེས་བྱས། འོ་ནི་དགོས་པའི་གྲོགས་སུ་མི་འགྲོ་བའི་ཉེས་བྱས་སོ། ད་འདུག་སེ་བཞག་ན་འགྲིག་གི་རྒྱལ་ལ་སེམས་གཉིས་ཀྱི་གྲོགས་སུ་མི་འགྲོ་ན་དགོས་པའི་གྲོགས་སུ་མི་འགྲོ་བའི་ཉེས་བྱས། སེམས་དེ་ཁོང་ཁྲོ་བ་དང་ལེ་ལོའི་དབང་གིས་མི་འགྲོ་ན་ཉེས་བྱས་བྱེད། དེ་ལས་གཞན་པའི་སེམས་གཞན་གྱིས་མི་འགྲོ་ན་ཉོན་མོངས་ཅན་མ་ཡིན་པའི་ཉེས་བྱས། དེ་ལས་གཞན་རྣམས་ནི་སྔར་བཤད་པ་ལྟར་ཡིན་ལ། ཡང་དག་པའི་ཐ་སྙད་ནི་ཡུལ་སོ་སོའི་སྐད་ཀྱི

ན་བ་དང་མི་ནུས་པ་དང། སྔར་གཞན་ལ་ཁས་བླངས་པ་དང་ནུས་པ་གཞན་ལ་བཅོལ་བ་དང་དེ་བས་ཆེས་ལྷག་པའི་དགེ་ཕྱོགས་ལ་བརྩོན་པ་དང་རང་བཞིན་གྱིས་ཡིད་རྟུལ་ཞིང། ལུང་འབོག་གོ། མི་མཁས་པ་ལྔ་མི་མཁས་པ་ལྔ་ལ་མཐུ་ནི་དེ་མིན་རྟེན་གྱི་སྒོ་ནས་རྟེན་དེ་འདྲའི་རྟེན་ཧ་གི་ཡུལ་བསྟན་དགོས་ཡིན་པས་ཡུལ་བསྟན་རྟེན་དེ་འདྲའི་ལྔ་པོ་དེ་དག་ཡིན་ན་མཐུ་ནི་དེ་མིན། རོགས་པ་གྲོགས་པ་དེ་ཚོ་མ་བྱས་ན་ཡང་ཉེས་པ་མེད། བྱ་བའི་སྒོ་ནས་ནི་གནོད་པ་དང་ལྡན་པ་དང་ཆོས་དང་མི་ལྡན་པ། མི་རིགས་པའི་བྱ་བ་སྟེ་གཅིག་ཁོ་ཡུལ་གྱི་སྒོ་ནས་གྲོགས་བ་འཚོ་བ་དང་རང་གིས་བྱེད་ནུས་པ་ཡུལ་གྱི་སྒོ་ནས་ཁོ་ལ་གྲོགས་བ་འཚོ་བ་ཁོ་འདྲ་གི་མི་དགོས་པ་དེ་ལྟ་རྫོགས་དེ་འདྲས་ཡིན་པས་མི་དགོས་པ་དྲུག་བྱེད་འདི་ལ་དབྱེ་བ་ཁོ་ལ་རྟེན་བྱ་བ་ཡུལ་གྱི་སྒོ་ནས་མི་དགོས་པའི་ཉེས་པ་ཞེས་བྱེད་དང། སྡུག་བསྔལ་བྱེ་བྲག་པ་མི་སྡུག་བསྔལ་བྱེ་བྲག་པ་མི་སེལ་བ་དེ་ལ།

སྡུག་བསྔལ་བྱེ་བྲག་པ་མི་སེལ་བ་ནི་ནད་པ་ལ་ནད་གཡོག་སོགས་བྱེད་ཡོད་པའི་ཚེ་ཁོང་ཁྲོ་སོགས་དང་ལེ་ལོའི་དབང་གིས་རིམ་གྲོ་དང་བསྙེན་བཀུར་མི་བྱེད་ན་ནད་པའི་རིམ་གྲོ་བྱ་བ་སྤོང་བའི་ཉེས་བྱས་སོ་ཁོ་རང་མིང་ལ་ཉེས་བྱས་འདུག་ཟེར་བྱེད། དེ་ནས་རྟེན་གྱི་མི་དགོས་པ་གསུམ་བྱེད། སྡུག་བསྔལ་གྱི་སྤྱི་མི་སེལ་བ་ནི།

ཁོང་ཁྲོ་དང་ལེ་ལོ་སོགས་དབང་གིས་སེལ་བའི་ཐབས་མི་བྱེད་ན་སྡུག་བསྔལ་མི་སེལ་བར་བྱེད་པའི་ཉེས་བྱས་སོ། སྡུག་བསྔལ་གྱི་སྤྱི་ཁོ་ལ་ད་ནི་ལ་གྲངས་མི་འདུག། བྱང་ཆུབ་གཞུང་ལམ་ལ་གྲངས་ནའང་མི་འདུག། ད་དེ་གཞན་ནས་འདུག་ལ་གོ་བྲལ་བར་གོ། གཟིགས་འདུག་སྡུག་བསྔལ་སྤྱི་མི་སེལ་བ་ཅི་དེ་ལ་དེ་སྐད་དུ་གྲུབ་པས། སྡུག་བསྔལ་གྱི་སྤྱི་སྡུག་བསྔལ་སེལ་བར་མི་བྱེད་པ་སྡུག་བསྔལ་གྱི་སྤྱི་མི་སེལ་བ་དེ་ལ་ད་འོན་པ། ཨེ་ལ་ལོང་བ་འོན་པ། ཡན་ལག་མེད་པ་ལམ་གྱིས་ངལ་བ། སྒྲིབ་པ་ལྔའི་སྡུག་བསྔལ་གནོད་སེམས་སོགས་རྣམ་རྟོག་གི་སྡུག་བསྔལ་རེ་འགའ་ལ་ད་གནོད་སེམས་རྣམ་རྟོག་གི་སྡུག་བསྔལ་ཡོད་པ། ཁོ་རྣམ་རྟོག་གི་སྡུག་བསྔལ་དེ་ཚོ་སྐུ་ཞོགས་རང་གསུང་བ་ཡིན་པ། ཆེ་རྒྱ་དང་ནི་བ་གང་ཡིན་ནས་དེ་རིང་ཁ་སང་རེ་འགའ་མང་ཆེ་ཁག་ཅིག་དཔལ་འབྱོར་ཕྱུག་པོ་ཡིན་པ་དེ་འདྲའི་རང་ཤི་རྒྱག་གི།

བདུན་པོ་གང་རུང་མི་སེལ་བ་དེ་ལ་སྡུག་བསྔལ་གྱི་སྤྱི་མི་སེལ་བ། སྡུག་བསྔལ་གྱི་སྤྱི་མི་སེལ་བ། སྡུག་བསྔལ་སེལ་བར་མི་བྱེད་པའི་ཉེས་བྱས་ཟེར་མཁན་ནི་ལ་དེ་ནི་མིང་ཁོ་རང་ལ་མདོ་སྔགས་ཀྱི། ཞེས་བདུན་པོ་གང་རུང་ལ་ཁོང་ཁྲོ་དང། མི་སེལ་ཐབས་མི་བྱེད་ན་སྡུག་བསྔལ་མི་སེལ་བའི་ཉེས་བྱས་སོ། དེ་ལ་སྡུག་བསྔལ་མི་སེལ་བའི་ཉེས་བྱས་སོ། བརྒྱད། བདག་སུ་ཅིག་བྱེད། ཨེ། ད་སྡུག་བསྔལ་བྱེ་བྲག་པ་ཁོ་ལ།

སྡུག་བསྔལ་བྱེ་བྲག་མི་སེལ་བ་ནི་ལ་ནི་རྒྱབ་ཤོག་ནི་ན་ནུ་ག། དོན་བྱ་བའི་ཡུལ་བྱེ་བྲག་པ་དང་འབྲེལ་བ་གསུངས། དོན་བྱ་བའི་ཡུལ་དགུ་བཅུ་གོ་བརྒྱད་རྒྱབ་ཤོག་ནི་ན་ནུ་ག། ཕན་མི་འདོགས་པ་དང་ཚར་གཅོད་པ་གཉིས་བྱེད། དང་པོ་ཕན་མི་འདོགས་པ་དེ་ལ་དྲུག་ནུ་ག་དང་པོ་ལ་དྲུག་ལས་དང་པོ་ཕན་བཏགས་པ་ལ་ལོག་པར་བསྒྲུབ་པ། གཟའ་འོག་དང་པོ་ཕན་འདོགས་པ་ལ་ལོག་པར་བསྒྲུབ་པ། བྱས་ལ་བྱས་ལ་ལན་དུ་ཕན་མི་ལྡོག། བྱས་ལ་ལན་དུ་ཕན་མི་འདོགས་ཟེར་ཁ་སང་ཚིག་ནི་གོ་ལ་མ་གོ་བྱུང་སོང་འདི་ནི་བྱས་ལ་ཕན་མི་འདོགས་པའི་ཉེས་པ་ཟེར་མཁན་ནི་ནི་ནོ། ཕན་བཏགས་པ་ལ་ལོག་པར་བསྒྲུབ་པ་ནི། རང་ལ་ཕན་བཏགས་པའི་གང་ཟག་ལ། འུ་རེ་ལ་ཚུར། འུ་རེ་རང་ལ། རྒྱལ་སྲས་བྱང་ཆུབ་སེམས་དཔའ་ལ་ཚུར་ཕན་བཏགས་པའི་གང་ཟག་ལ། མནར་སེམས་དང། ལེ་ལོ་སོགས་ཀྱིས། ཕན་ལན་ཆུང་ངུ་ཙམ་ཡང་མི་བྱེད་ན། བྱས་ལ་ལན་དུ་མི་འདོགས་པའི་ཉེས་བྱས། ཧོ། དུག་བྱས་ན་དུག་གིས་ནི། བ་ནི་ལ། ཐབས་ནི་བྱས་ན་དེ་ནི། ནི། བདག་ལྟར་བསྒྲིགས་ཡོད་པ་ནི། བྱང་ཆུབ་གཞུང་ན་ནི་སེམས་ཅན། ཕན་འདོགས་པ་རྣམས་ལ། རང་ལ་ཚུར་ཕན་འདོགས་པ་རྣམས་ལ་ཕན་ལན་འུ་རེག་མ་བྱའོ། ཕན་ལན། ཕན་ལན་བྱེད་མི་འདོད་པས་བྱས་པ་མི་གཟོ་ཞིང། ཕན་བཏགས་པ་མི་དྲན་པའམ། མི་སེམས་པས། བྱས་པ་མི་ཚོར་བ་སྟེ་མནར་སེམས་ཀྱི་རྟགས་དག་བྱས་སོ། འོ་ནི་ནི་ས་བོན་ནི་རང། འུ་རེག་ལ་ཚུར་ཕན་བཏགས་པ་བྱས། འུ་རེག་ལ་ཚུར་ཕན་བཏགས་པ་དེ་ལ་ཧ་ཕན་ལན་མ་བྱའོ། ཨོ་ཕན་ལན་མ་བྱའོ་དེ་ལ་ནི་ཁོ། གནོད་སེམས་དང། དེ་ནི་ལེ་ལོའི་སྒོ་ནས་མི་ཚོར་བ་སྟེ་མནར་སེམས་ཀྱིའོ། མནར་སེམས་ཀྱི་དེ་བས་ཆེ་བའམ་མ་ནུས་ན་མཉམ་པའམ་ཐ་ན་ཆུང་ངུའི་མཐུན་པའི་ཕན་ལན་མི་བྱེད་ན་ཉོན་མོངས་དང་སེམས་གཞན་གཉིས་ཀྱིས་འོ་དེ་ཕན་ལན་མ་བྱས་པའི་ཉེས་བྱས་འོ་དགོས་པ་དེ་བྱས་སོ། དེའི་རྗེས་ཟླ་དེ་ནས་དེ་རང་ལ་ཕན་གདགས་པར་བྱེད།